འོ་དེ་ད་དགག་བྱའི་ཆོས་སུ་བཏགས་པའི་དོན་ཡོད་ལ་ག་རེ་བཞག་དགོས་རེད་དགག་བྱའི་ཆོས་ཡིན་ན་དགག་བྱའི་ཆོས་སུ་བཏགས་པའི་དོན་ཡིན་པས་ཁྱབ་གི་ཡོད་མ་རེད་བ། མ་ཁྱབ་རེད་བ། དགག་བྱའི་ཆོས་དང་དགག་བྱའི་ཆོས་སུ་བཏགས་པའི་དོན་གཉིས་ལ་ཕར་ཡང་ཁྱབ་གི་མ་རེད་ཚུར་ཡང་མ་ཁྱབ་རེད་ཤ་ཟ་དེ་དགག་བྱའི་ཆོས་སུ་བཏགས་པའི་དོན་རེད། ཆོས་དགག་བྱའི་ཆོས་མ་རེད། ཤ་ཟ་བསྐལ་དོན་དུ་སོང་བའི་གང་ཟག་གི་རྒྱུད་ལ་ཤ་ཟ་དམིགས་བྱེད་ཀྱི། དཔྱད་ཤེས་དོན་མཐུན་ཡོད་པ་ཁོ། དགག་བྱའི་ཆོས་རེད་དེ། དེ་འདྲ་འདི་ལ་བྱས་ན་མ་ཡིན་གསུང་གི་ཡོད་རེད།

མདུན་གྱི་གཞི་དེའི་སྟེང་དུ་ཤ་ཟ་དམིགས་བྱེད་ཀྱི་དཔྱད་ཤེས་མེད་པར་སྒྲུབ་པ་ཡིན་པ་དང། གང་ཞིག་ལ། མདུན་གྱི་གཞི་དེར་ཤ་ཟ་བསྐལ་དོན་དུ་སོང་བའི་གང་ཟག་དེ་བཞག་ནས། དེའི་རྒྱུད་ལ་ཤ་ཟ་དམིགས་བྱེད་ཀྱི་དཔྱད་ཤེས་དོན་མཐུན་མེད་པ་དེ་སྒྲུབ་དགོས་པ་ཡིན་པའི་ཕྱིར། སྒྲུབ་པ་ཡིན་དུ་ཆ། གང་ཞིག་དེ་ལ་མདུན་གྱི་གཞི་དེར་མི་བཞག་པའི་ཕྱིར། མདུན་གྱི་གཞི་དེར་ཤ་ཟ་བསྐལ་དོན་དུ་སོང་བའི་གང་ཟག་དེ་བཞག་དགོས་བ་ཡིན་པའི་ཕྱིར། དེ་ལྟ་སྟེ་ག་ཡིན་གུ་ཡིན་གར་བཏགས་དེའི་ལས་ཀ་ཨ་མ་དེ་ལ། མདུན་གྱི་གཞི་དེར་ཤ་ཟ་བསྐལ་དོན་དུ་སོང་བའི་གང་ཟག་ཁོའི་རྒྱུད་ལ།